དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ཀྱི་ལོ་གི་བོད་ཟླ་བཅུ་གཅིག་གི་ཚེས་པ་ཉི་ཤུ་རྩ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཚེས་དགུ་གཟའ་མིག་དམར་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་ཀྱི་ཡོད། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། བོད་ནང་སློབ་གྲྭ་གི་གུང་སེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་ཕྲུག་ཚོ་ལ་ཁྱིམ་དུ་ཟབ་སྦྱོང་གི་རིགས་སྤྲོད་ཀྱི་ཡོད་མེད་ཀྱི་ཐད་ལ་ལྟ་རྟོག་བྱེད་བཞིན་པའི་གནས་ཚུལ་བཏང་རྗེས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང། ང་ཚོ་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་བསྡད་དེ་མ་གཏོགས་ཐབས་གཞན་མེད་པ་གི་སྐོར་ར། སྲིད་སྐྱོང་སྤེན་པ་ཚེ་རིང་ནས་སམ་བྷོ་ཊ་གི་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་གི་སྟེང་གསུངས་ཡོད་པ། མཇུག་ཏུ། ཐེངས་འདིའི་ཆེད་སྒྲིག་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། བོད་ནང་སློབ་གྲྭ་གི་གུང་སེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་ཕྲུག་ཚོ་ལ་ཁྱིམ་དུ་ཟབ་སྦྱོང་གི་རིགས་སྤྲོད་ཀྱི་ཡོད་མེད་ཀྱི་ཐད་ལ་ལྟ་རྟོག་བྱེད་ཀྱི་ཡོད་འདུག། ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ནང་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་ཁག་དགུན་ཁ་གི་གུང་སེང་གི་དུས་ཚོད་སླེབས་ཀྱི་ཡོད་ཀྱང་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་ནས་བཟུང་ངེ་སློབ་མ་གི་གུང་སེང་གི་སྐབས་སུ་ཟབ་སྦྱོང་གང་བྱུང་གཉེར་མི་ཆོག་པའི་ཁྲིམས་བཟོས་ཡོད་པ་བཞིན་འདི་ལོ་ཡང་བོད་ཀྱི་ས་གནས་ཁག་ཏུ་རྒྱ་ནག་གི་ཁྲིམས་དེ་ལག་བསྟར་གྱིས་བོད་ཀྱི་རྒྱལ་ས་ལྷ་ས་དང་བླ་བྲང། ཡུལ་ཤུལ་སོགས་སུ་ད་ལོ་གི་དགུན་ཁ་གི་གུང་སེང་གི་རིང་རྒྱ་ནག་གཞུང་གི་ཆོག་མཆན་མེད་པར་སློབ་ཕྲུག་ཚོ་ལ། ཚོགས་སྒེར་སུ་ཞིག་གིས་ཟབ་སྦྱོང་གི་རིགས་སྤྲོད་ཆོག་གི་མེད་པ་མ་ཟད། བོད་ཀྱི་དགོན་སྡེ་གྲྭ་ཚང་ཁག་གིས་སློབ་མ་ཚོ་ལ་ཟབ་སྦྱོང་སྤྲོད་རྒྱུར་དམ་དྲག་ཤུགས་ཆེན་པོ་བྱེད་ཀྱི་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། བོད་མི་ཟིག་གིས་བོད་ཀྱི་རྒྱལ་ས་ལྷ་སར་དགུན་ཁ་གི་གུང་སེང་དང་སྟབས་བསྟུན་ནས་རྒྱ་ནག་གཞུང་ངོས་ནས་ཟབ་སྦྱོང་སྤྲོད་ས་བཀོད་སྒྲིག་གཏན་འབེབས་ལས་སློབ་ཕྲུག་གི་ཕ་མ་དང་ནང་མི་གི་འདོད་མོས་ལྟར་ཟབ་སྦྱོང་གང་ཡང་གཉེར་མི་ཆོག་པ་མ་ཟད། གཞུང་གི་ཆོག་མཆན་སྤྲད་པའི་ཟབ་སྦྱོང་སྤྲོད་ས་ཁག་ལས་དགོན་སྡེའི་གྲྭ་ཚང་ཁག་གིས་གཙོས་པའི་རྒྱ་གཞུང་གི་ཆབ་སྲིད་དང་འགལ་བའི་མི་སྣ་ཚོས་ཟབ་སྦྱོང་གི་ནང་ང་ཤི་ཤོར་དོ་དམ་ནན་མོ་བྱེད་ཀྱི་ཡོད་པ་བརྗོད་བྱུང་ལ། ཡང་འབྲེལ་ཡོད་གཞན་ཟིག་གིས་ཡུལ་ཤུལ་སོགས་སུ་སློབ་ཕྲུག་གི་གུང་སེང་གི་སྐབས་རྒྱ་ནག་གཞུང་འབྲེལ་མི་སྣ་མཚམས་མཚམས་ཁྱིམ་ཚང་རེ་རེ་བྱས་ནས་ཡོང་སྟེ་སློབ་ཕྲུག་ལ་ཁྱིམ་དུ་ཟབ་སྦྱོང་དང་ལས་ཀ་སོགས་ག་རེ་བྱེད་ཀྱི་འཇུག་གི་ཡོད་མེད་ཀྱི་ཐད་ལ་ལྟ་རྟོག་བྱེད་མཁན་བྱུང་ཡོད་པ་འགྲེལ་བརྗོད་བྱས་བྱུང། འདི་ལོ་གི་ཕྱི་ཟླ་དང་པོ་ཚུགས་པ་དང། རྒྱ་ནག་སློབ་གསོ་ལས་ཁུངས་ཀྱིས་བརྡ་ཁྱབ་ཟིག་བཏང་སྟེ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་དགུན་ཁ་གི་གུང་སེང་གི་སྐབས། ས་གནས་ཁག་གི་ཁྲིམས་འཛིན་པ་གི་ཤུགས་སྣོན་གྱིས་སློབ་གྲྭ་གི་ཕྱི་གི་ཟབ་སྦྱོང་ལ་ལྟ་བཤེར་དང་ཁྲིམས་འགལ་ཟབ་སྦྱོང་ལ་ཞིབ་བཤེར་ནན་མོ་དང

གུང་སེང་གི་སྐབས་བོད་ཡིག་གསབ་ཁྲིད་མི་ཆོག་ཞེས་དངོས་གནས་བོད་རིགས་བྱིས་པ་ལོ་ཆུང་ཚོ་གང་ཡང་མི་ཤེས་མཁན་དང་རེ་བ་རྒྱག་ས་མེད་པ་ལྟ་བུ་ཟིག་ཏུ་གཏོང་གི་ཡོད་པ་འགྲེལ་བརྗོད་གནང་འདུག་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་ནས་བཟུང་རྒྱ་ནག་གཞུང་གིས་སློབ་གྲྭ་གི་ཕྱི་ནས་སློབ་མ་ལ་གསབ་སྦྱོང་སྤྲོད་རྒྱུར་བཀག་འགོག་བྱས་པའི་རྗེས་ལོ་དེའི་ཕྱི་ཟླ་བཅུ་ཕྱོགས་ཤིག་ནང་མཚོ་སྔོན་མགོ་ལོག་གི་ཕྱོགས་ནས་གུང་སེང་དང་འབྲེལ་སློབ་མ་ལ་བོད་ཡིག་གསབ་སྦྱོང་སྤྲོད་མི་ཆོག་པའི་བཙན་བཀའ་བཏང་ཡོད། ཨ་མེ་རི་ཀའི་ཕྱོགས་ནས་རྒྱ་གར་དང་མཉམ་འབྲེལ་གྱི་སྒོ་ནས་རྒྱ་གར་དང་ཞི་བདེའི་རྒྱ་མཚོ་གི་བརྟན་ལྷིང་དར་སྤེལ་གཏོང་རྒྱུ་ཡིན་འདུག་ཁྲེ་བྷིན་གསར་ཁང་གིས་ཕྱི་ཚེས་བདུན་གྱི་ཉིན་རྒྱལ་ས་ལྡི་ལི་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། ཨ་མེ་རི་ཀའི་དམག་དོན་ཁ་ཕྱོགས་ཨེ་ཤེ་ཡ་ལ་ཁ་གཏད་ཡོད་པ་བཞིན་རྒྱ་གར་དང་ཞི་བདེའི་རྒྱ་མཚོ་གི་མངའ་ཁུལ་གྱི་བརྟན་ལྷིང་དང་བདེ་འཇགས་དར་སྤེལ་གཏོང་ཐབས་ཀྱི་ཡུལ་གྲུ་གི་ཁོངས་སུ་རྒྱ་གར་ཚུད་ཡོད་པ་གསུངས་འདུག། དེ་ཡང་ཨ་མི་རི་ཀའི་རྒྱལ་སྲུང་ལས་ཁུངས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་བརྩམས་པའི་ཞིབ་ཕྲ་གི་ལས་དོན་ཁག་དྲ་ཐོག་ཏུ་བཀོད་ཡོད་པའི་ནང་རྒྱ་གར་ཕྱོགས་ཀྱིས་རྒྱལ་སྲུང་ལས་དོན་དེང་རབས་ཅན་དུ་སྒྱུར་ཕྱོགས་ཀྱི་འཆར་གཞི་གསལ་སྟོན་གནང་བའི་ཁྲོད་ཡུལ་གྲུ་གཉིས་ཀྱི་རྒྱལ་སྲུང་བཟོ་ཚོང་མཉམ་འབྲེལ་ཐོག་འཐབ་ཇུས་དམག་གྲུའི་སྒུལ་ཤུགས་དང་དེ་མིན་གྱི་དམག་འཐབ་འཁོར་ལོ་སོགས་ཐོན་སྐྱེད་བྱ་རྒྱུ་གཙོ་གནད་དུ་བཟུང་ཡོད་པ་གསལ་སྟོན་གནང་བ་དང་མཚུངས་སུ་ཨ་མི་རི་ཀ་གི་ཕྱོགས་ནས་དམག་དོན་མཉམ་འབྲེལ་གྱི་ཐད་ནས་རྒྱ་གར་ཙམ་དུ་མ་ཟད།

ད་ལྟ་ང་ཚོས་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེར་མ་གཏོགས་ཐབས་གཞན་མེད་པའི་སྐོར་སྲིད་སྐྱོང་སྤེན་པ་ཚེ་རིང་གིས་སམ་བྷོ་ཊ་གི་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་གི་སྟེང་གསུངས་ཡོད་པ་གསར་འགོད་པ་བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་གསན་རོགས་ཞུ།
བཞུགས་སྒར་དུ་སྤྱི་ཟླ་དང་པོའི་ཚེས་པ་དྲུག་ནས་བརྒྱད་གི་བར་ཉི་མ་གསུམ་གི་རིང་སམ་བྷོ་ཊ་བོད་སློབ་ཚོགས་པ་གི་ཁྱབ་ཁོངས་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་མ་བཅུ་དྲུག་པ་གནང་ཡོད་པ་གི་མཇུག་བསྡོམས་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཆེད་ཕེབས་ལམ་སྟོན་གནང་སྐབས། ཁོང་གིས་བཙན་བྱོལ་བོད་མིའི་སློབ་གྲྭ་ཁ་ཤས་ཀྱི་ནང་ཡུལ་མི་མ་གཏོགས་སློབ་ཕྲུག་མེད་པ་དང། སློབ་གྲྭ་མང་ཆེ་བར་བོད་མི་སློབ་ཕྲུག་ལས་ཡུལ་མི་མང་བ་ཆགས་ཡོད་པ། སློབ་གྲྭ་ཁག་ཅིག་ཏུ་བོད་མི་དང་ཡུལ་མི་གཉིས་ཀ་མང་ཉུང་གཅིག་མཚུངས་སུ་ཆགས་གྲབས་ཡིན་པ་དང། ང་ཚོའི་སྲིད་ཇུས་ཀྱི་ངོ་ཐོག་ནས་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང། བོད་པ་དང་ཧི་མ་ལ་ཡའི་རིགས་རྒྱུད་དེ་དག་ལ་ཤེས་ཡོན་སྤྲོད་སྟངས་ཀྱི་སྲིད་ཇུས་གཅིག་པ་འཛིན་རྒྱུར་བཀའ་ཤག་སྐབས་བཅུ་དྲུག་པ་གི་ངོས་ནས་དེ་ལ་འགྱུར་བ་མེད་པར་འགྲོ་རྒྱུ་གི་གཏན་འཁེལ་བསྡད་ཡོད་ཀྱང། ད་ལྟའི་སྤྱི་ཚོགས་འགྱུར་འགྲོས་ལ་དཔགས་པ་གི་སློབ་གྲྭ་ཕྲུ་གུ་གྲངས་ཇེ་ཉུང་དུ་འགྲོ་བཞིན་པ་ཚང་མས་མངོན་གསལ་གཟིགས་བསྡད་ཡོད་པས། གནས་སྟངས་དེ་ལ་དཔགས་པའི་མ་འོངས་བྱེད་ཕྱོགས་ཀྱི་རྩ་འཛིན་ལམ་སྟོན་ཁ་གསལ་ཟིག་ངེས་པར་བཟོ་དགོས་པ་དང། ང་ཚོས་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེ་མ་གཏོགས་ཐབས་གཞན་མེད་པ་གི་སྐོར་གསུང་བཤད་གནང་གི་འདུག།
ད་བསླབ་གྲྭ་ཟླ་སྒྲིལ་བྱེད་ཡག་གི་ལམ་ཁ་དེ་ལ་ང་ཚོ་མ་འགྲོ་རང་འགྲོ་རེད་མ་གཏོགས་ཅིག་གི་དེ་ང་ཚོ་ཐབས་ཡོད་མ་རེད་དེ་ང་ཚོ་ལས་ཀ་ཤོར་གི་འདུག་དེ་ལ་ཡང་སྐད་ཆ་མ་རེད་ལས་ཀ་ཤོར་གི་ཡོད་པ་ཡིན་ནས་ལས་ཀ་མ་ཤོར་གི་སྔོན་ལ་ཡང་ང་ཚོ་ཅིག་བང་འགྲིག་པོ་བྱེད་ནས་དགེ་རྒན་ཚོ་ཡིན་ནས་རེད་ལས་བྱེད་ཡིན་ནས་རེད་སུ་ཡིན་ནས་ཕ་ལས་ཀ་གཞན་པ་སྤྲད་ཡ་ཡོད་ན་སྤྲད་སྤྲད་ཡ་མེད་པ་ཡིན་ནས་ང་ཚོ་ཁུངས་གཅིག་ག་རེ་ཟེར་བཙན་པོ་བྱེད་བྱེད་དེ་དགེ་རྒན་དེ་ལ་ཡང་ཅིག་མ་འོངས་པ་ཕན་ཐོག་ཡོད་པའི་འགྲོ་སྟངས་འདྲ་པོ་ཅིག་བཟོས་བྱས་ང་ཚོ་ཅིག་བྱས་བསམ་བཏང་བར་མ་བསྟན་ཡང་འགྱུར་བ་ཅིག་བཏང་གི་རེད་ལབ་ན་ལམ་སང་སེམས་ཁྲལ་ཞེ་པོ་བྱེད་དགོས་དེ་འདྲའི་དཀའ་ངལ་གནས་སྟངས་དེ་འདྲའི་མ་རེད།
སམ་བྷོ་ཊ་བོད་སློབ་ཚོགས་པ་གི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ནས་ང་ཚོའི་སློབ་གྲྭ་ཁག་ཏུ་ཤེས་ཡོན་འགྲོ་ཕྱོགས་གི་ཆ་ནས་དེང་དུས་ཀྱི་ཡར་རྒྱས་དང་ལྷན་གོམ་པ་མཉམ་སྤོ་བྱེད་ཐུབ་པ་དང། སྲོལ་རྒྱུན་གྱི་ཆ་ནས་ཀྱང་ང་ཚོ་བོད་ཀྱི་སྐད་དང་ཡི་གེ་རིག་གཞུང་བཅས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ང་ཚོས་དེ་སྔ་ལས་ལྷག་པ་གི་ཤུགས་སྣོན་བྱས་བསྡད་ཡོད་པ་དང།

ཚོགས་བཞུགས་པ་སམ་བྷོ་ཊ་ཅོན་ཏ་ར་སློབ་གྲྭ་གི་འགན་འཛིན་ཉི་མ་ལྷ་མོ་ལགས་ནས། ཁ་ཚ་དགོས་གཏུགས་གི་སྤྱི་ཚོགས་ཀྱི་འགྱུར་བ་གི་དཀའ་ངལ་ཆེ་ཤོས་ཟིག་ནི། སློབ་གྲྭ་ཁག་ནང་ཕྲུ་གུའི་གཤིས་སྤྱོད་ཀྱི་ཆ་ནས་དཀའ་ངལ་ཟིག་ཆགས་བསྡད་ཡོད་པ་དང། སྔར་འཛིན་གྲྭའི་ནང་སློབ་ཕྲུག་སུམ་ཅུ་བཞི་བཅུ་ཡོད་པ་ལས་ཀྱང་དེང་སང་གི་སློབ་ཕྲུག་ལྔ་དྲུག་ལ་སློབ་ཁྲིད་བྱ་རྒྱུ་དཀའ་ངལ་ཆེ་བ་གི་ཉམས་མྱོང་བྱུང་བ་འགྲེལ་བརྗོད་གནང་གི་འདུག། སློབ་ཕྲུག་ཉུང་ཉུང་ཡོད་པ་ཡིན་ན་ཡང་ཨ་ནི་གཅིག་གིས་སྔར་འཛིན་གྲྭ་གཅིག་གི་ནང་ལ་ཕྲུ་གུ་སུམ་ཅུ་བཞི་བཅུ་ཡོད་པའི་གིས་སློབ་ཁྲིད་བྱས་པ་དང་མི་འདྲ་བར་དེང་སང་ཕྲུ་གུ་སྐར་ལྔ་དྲུག་ཅིག་ཡོད་པ་ཡིན་ནའི་དེ་ལ་དཀའ་ངལ་ཆེ་དྲགས་བྱས། དེ་འདྲའི་གིས་ཚོར་བ་འདྲ་པོ་ཅིག། ད་ཅིག་ལོ་མང་པོ་ཅིག་སློབ་ཁྲིད་ཀྱི་དང་ད་ད་ཅིག་བསླབ་གྲྭའི་ནང་ལོགས་ལ་ལས་ཀ་བྱེད་པའི་གིས་ད་ཉམས་མྱོང་ལ་བལྟས་པའི་གིས་ཐོག་ནས་དེ་འདྲའི་ཅིག་ཞུས་ན་མི་འགྲིག་མ་འགྲིག་པ་མི་འདུག་ཅིག་དེ་བསམ་གི་འདུག་སོང་ཙང་ད་འདི་ཚོའི་ཐད་ལ་ཨ་ནི་ཕལ་ཆེར། ད་ང་རང་ཚོ་ཕ་མ་གཅིག་པོ་ཞུས་ནས་འགྲིག་གི་མ་རེད། གཅིག་ང་སྤྱི་ཚོགས་ཁྱོན་ཡོངས་ཀྱི་གཅིག་བསམ་བློ་འཁྱེར་ཕྱོགས་འགྱུར་བ། འདི་ཚོ་ལ་གཅིག་མ་འོངས་པ་ལ་ང་ཚོ་ཚང་མའི་གི་ངོས་ནས་གི་འགྱུར་བ་གཏང་དགོས། སྦེལ་ཀོབ་སམ་བྷོ་ཊ་སློབ་གྲྭ་གི་ཚོགས་བཞུགས་པ་ཟླ་བ་བཀྲ་ཤིས་ལགས་ནས། ཚོགས་འདུ་འདིའི་སྟེང་སྔོན་མའི་གྲོས་ཆོད་ཁག་ལ་བསྐྱར་ཞིབ་དང་ཤེས་ཡོན་དང་འབྲེལ་བ་གི་བྱེད་སྒོ་ཁག་ཚགས་ཚུད་ཡར་རྒྱས་གཏོང་ཕྱོགས་སོགས། གོ་བསྡུར་ཞིག་གནང་ཐུབ་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ཤེས་ཡོན་དང་འབྲེལ་བའི་གི་བྱེད་སྒོ་མང་པོ་ཅིག་ཡོད་རེད། དགེ་རྒན་ཆེད་ལས་ཡར་རྒྱས་ལ་སོགས་པ་འདི་གའི་འདི་གའི་དེ་ཚགས་ཚུད་པོ་དང་ཡར་རྒྱས་གང་འདྲས་གཏང་དགོས་འདུག་དེ་གཅིག་བྱས། འདི་ག་ལ་ཡང་འདི་དང་འབྲེལ་བའི་གི་ང་ཚོ་འགལ་རྐྱེན་མང་པོ་བྱུང་གི་ཡོད་རེད། དེ་ནང་བཞིན་གི་འགན་འཛིན་ཆ་ཚང་གི་སོ་སོའི་གི་གསར་གཏོད་ཀྱི་ཕྱག་ལས་ག་རེ་གནང་གི་ཡོད་པ་དང། འགལ་རྐྱེན་ག་རེ་ག་རེ་འཕྲད་ཀྱི་འདུག་དེ་གི་ཚང་མ་ཅུང་ཟད་རེ་འདྲའི་གོ་བསྡུར་ཞུས་པ་རེད་འགྲེལ་བཤད་གནང་བ་རེད།
སམ་བྷོ་ཊ་བོད་སློབ་ཚོགས་པ་གི་ཁྱབ་ཁོངས་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ནི་ལོ་རེའི་ནང་ཐེངས་མ་རེ་འཚོག་བཞིན་པ་དང། ད་ལམ་གྱི་ཚོགས་འདུའི་སྟེང་ས་གནས་ཁག་སུམ་ཅུ་སོ་བཞི་ནས་དགེ་ཆེ་དང་སློབ་སྤྱི་སོགས་འགན་འཛིན་སུམ་ཅུ་ཐམ་པ་མཉམ་ཞུགས་གནང་ཡོད་ཅིང། ལྷན་ཚོགས་སུ་གྲོས་ཆོད་དོན་ཚན་དྲུག་བཞག་པ་གི་ནང། དུས་ཚོད་མང་ཤོས་གྲོས་ཆོད་དོན་ཚན་གཉིས་པ་གི་སྟེང་བཏང་བ་གི་ནང་དོན་ནི། སློབ་གྲྭ་སོ་སོའི་ཤེས་ཡོན་ཡར་རྒྱས་གཏང་ཐབས་སུ་གསར་གཏོད་ཀྱི་རྣམ་པ་འདྲ་མིན་ཡོང་བ་སོགས་འགན་འཛིན་ཚང་མར་བློ་སྐྱེད་དང་མིག་དཔེ་ལྟ་མཚར་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

གདུང་སེམས་མཉམ་སྐྱེད་ཡོད་པ་དང་ཐུགས་གསོའི་སྨོན་ལམ། འདི་གར་ཤེས་རབ་སྙིང་པོ་འདུག་འདོན་པ་འདི་ཚོ་ཚང་མ་འདུག་སེ་འགྲེལ་བཤད་ཞུ་ཡི་ཡིན། དེ་ནས་སྐྱབས་མགོན་རིན་པོ་ཆེ་གིས་ཉི་ཧོང་གི་སྲིད་བློན་ཀི་ཤི་ད་ཧྥུ་མི་ཡོ་ལགས་ལ་གསུང་འཕྲིན་བཅས་གནང་ཡོད་རེད། དེ་ཡང་མི་ཚང་མའི་མདུན་ལ་སྒྲོག་སྦྱང་ཞུས་སེ་ཞུ་ཡི་ཡིན། ཉི་ཧོང་མི་དེ་ཚོས་དགའ་པོ་ཞེ་དྲག་བྱུང་སོང། སྐབས་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རང་བྱུང་གི་གོད་ཆག་གི་ཁྲོད་རྐྱེན་འདས་སུ་ཕྱིན་པ་དང་གནོད་སྐྱོན་ཕོག་པ་རྣམས་ལ

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་གཟའ་ཟླ་བ་གི་ཉིན་རྒྱ་ནག་དམར་ཤོག་ཚོགས་པ་གིས་རང་འགུལ་གྱིས་བཅོས་སྒྱུར་དང་ལྐོག་ཟ་རུལ་སུངས་ལ་འཐབ་རྩོད་བྱེད་བཞིན་པའི་ལས་འགུལ་མུ་མཐུད་རྒྱུན་འཁྱོངས་གནང་དགོས་པ་ནན་བརྗོད་བྱས་འདུག་ཞི་ཅིན་ཕིང་གིས་རྒྱ་ནག་དབུས་དམར་ཤོག་ཚོགས་པ་གི་སྒྲིག་ཁྲིམས་ཞིབ་བཤེར་ལྷན་ཁང་ཐེངས་ཉི་ཤུ་པ་གི་ཚང་འཛོམས་ཐེངས་གསུམ་པ་གི་ཐོག་གཏམ་བཤད་ཀྱིས་ཚོགས་ཆེན་འདི་ལྐོག་ཟ་རུལ་སུངས་ཀྱི་རྐྱེན་དང་གནས་སྟངས་གསར་པ་ལ་གདོང་ལེན་བྱ་རྒྱུ་གལ་ཆེན་པོ་ཡིན་པ་བསྟན་འདུག་ཅིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཏང་སྲིད་དམག་གསུམ་གྱི་གཙོ་འཛིན་ཞི་ཅིན་ཕིང་གིས་དབུས་སྒྲིག་ཁྲིམས་ལྟ་རྟོག་ལྷན་ཁང་གི་ཚོགས་འདུ་གསུམ་པ་གི་ཐོག་ལ་གཏམ་བཤད་བྱེད་སྐབས་ཞི་ཅིན་ཕིང་གིས་འདས་པའི་ལོ་གཅིག་གི་རིང་ལྐོག་ཟ་རུལ་སུངས་ལ་ཁ་གཏད་གཅོག་ཁར་འབད་བརྩོན་བྱས་པའི་རྗེས་སུ་རྒྱལ་ཁ་ཆེན་པོ་ཐོབ་ཡོད་ཀྱང་ད་དུང་དཀའ་ངལ་དང་རྙོག་འཛིང་ཆེ་བའི་གནས་སྟངས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ལ། ཞི་ཅིན་ཕིང་གིས་མུ་མཐུད་ལམ་སྟོན་ཡོང་ཐབས་སུ་ལྐོག་ཟ་རུལ་སུངས་ལ་འཐབ་རྩོད་བྱ་རྒྱུ་དང་ད་ཕན་བྱུང་བའི་གྲུབ་འབྲས་རྣམས་སྲ་བརྟན་དུ་གཏོང་རྒྱུར་ནུས་ཤུགས་ཆེ་རུ་གཏོང་དགོས་པའི་འབོད་སྐུལ་བྱས་ཡོད། ཚོགས་འདུ་དེར་རྒྱ་ནག་དབུས་ཆབ་སྲིད་ལྷན་ཁང་གི་རྒྱུན་ལས་ཚོགས་ཆུང་གི་ཚོགས་མི་སོགས་མཐོ་རིམ་མི་སྣ་ཁ་ཤས་མཉམ་ཞུགས་གནང་ཡོད་པ་རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་ཁང་གིས་ཕྱི་ཚེས་བརྒྱད་གི་ཉིན་གནས་ཚུལ་སྤེལ་འདུག། ཞི་ཅིན་ཕིང་གི་འགོ་ཁྲིད་འོག་རྒྱ་ནག་གཞུང་གིས་དམར་ཤོག་ཚོགས་པ་གི་ལས་དོན་གྱི་གཙོ་བོར་འཛིན་པའི་ལྐོག་ཟ་རུལ་སུངས་ལ་འཐབ་རྩོད་ཤུགས་ཆེན་པོ་བྱེད་བཞིན་ཡོད་ལ། ཞི་ཅིན་ཕིང་ལ་རྒྱབ་སྐྱོར་བྱེད་མཁན་ཚོས་འདས་པའི་ལོ་བཅུ་གི་རིང་ལ་རྒྱལ་ཁབ་ཀྱིས་འདིའི་ཐད་ལ་གྲུབ་འབྲས་ངོ་མཚར་བ་ཞིག་ཐོབ་ཡོད་ལུགས་བསྒྲགས་ཀྱི་ཡོད་ཀྱང་གཞན་དག་གིས་ཆབ་སྲིད་དབང་ཆ་བེད་སྤྱོད་ཀྱིས་ཁ་གཏད་བྱེད་མཁན་ཚོ་ལ་འབུར་འཇོམས་བྱེད་ས་གི་ལག་ཆ་ཞིག་གྱུར་ཡོད་པ་བཤད་ཀྱི་ཡོད། མ་ལ་བསྒྲལ་བས་སུ། གླིང་ཕྲན་གྱི་སྲིད་འཛིན་གྱིས་རྒྱ་ནག་ཏུ་འཚམས་གཟིགས་ཀྱིས་རྒྱ་ནག་དང་འབྲེལ་ལམ་བཟང་དུ་གཏོང་ཐབས་གནང་གི་ཡོད་འདུག་གནས་ཚུལ་ནང་གསལ་བར་གཞིགས་ན། རྒྱ་གར་རྒྱ་མཚོ་གི་རྒྱུད་ཀྱི་མལ་ཌི་བི་སི་གླིང་ཕྲན་གྱི་སྲིད་འཛིན་མོ་ཧ་མ་དུ Muizzu ཡིས་ཕྱི་ཚེས་བརྒྱད་ནས་བཅུ་གཉིས་གི་བར་རྒྱ་ནག་ཏུ་འཚམས་གཟིགས་གནང་རྒྱུ་ཡིན་པ་རྒྱ་ནག་ཕྱི་འབྲེལ་ལས་ཁུངས་ནས་གཟའ་པ་སངས་གི་ཉིན་བརྗོད་འདུག་པ་འདིའི་ཐོག་ནས་རྒྱ་གར་གྱི་ཁྱིམ་མཚེས་ཡུལ་གྲུ་ཞིག་སྟེ་གླིང་ཕྲན་དེ་རྒྱ་གར་ལ་མཐོང་ཆུང་ཁྱད་གསོད་བྱས་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། མོ་ཧ་མ་དུ། Muizzu། ཡིས་ཕྱི་ཟླ་བཅུ་གཅིག་པའི་ནང། སྲིད་འཛིན་གྱི་ལས་འཁུར་བཞེས་ཡོད་པ་དང་ཁོང་གིས་དེ་སྔ་སྲིད་འཛིན་འོས་བསྡུ་གི་སྐབས་སུ་ཡུལ་དེའི་གླིང་ཕྲན་ཁག་གི་ནང་རྟེན་གཞི་བྱས་པའི་རྒྱ་གར་གྱི་དམག་མིའི་རྟེན་གཞི་ཆུང་གྲས་ཁག་བདུན་ཅུ་དོན་ལྔ་ཙམ་ཞིག་ཡོད་པ་དེ་དག་ཕྱིར་བསྡུ་གནང་རྒྱུ་ཡིན་པ་ཡང་ཁས་ལེན་བྱས་འདུག།

རྒྱ་ནག་གི་སྲིད་ཇུས་ཉམས་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ལ། ཚོགས་འདུ་དེའི་དགོས་དམིགས་ཀྱི་སྐོར་ནས་བཅར་འདྲི་ཞུས་སྐབས་ཁོང་གིས་གསུངས་དོན།
ད་ཅིག་བརྗོད་བྱ་སྒང་ནས་རེ་བ་བཏོན་ཡོད་དེ་ནི་ད་རྡོག་རྡོག་བྱས་ནས་ཆོས་ལུགས་ཀྱི་མི་སྣ་དང་ད་ཆོས་ལུགས་ཀྱི་ཚོགས་སྡེ་ཚང་མ་གིས་གུང་ཁྲན་ཏང་སྐད་ཆ་ཉན་དགོས་གུང་ཁྲན་ཏང་བཀའ་དྲིན་ཤེས་དགོས་གུང་ཁྲན་ཏང་ལ་ངོ་རྒོལ་མ་བྱེད་གུང་ཁྲན་ཏང་གི་བཀའ་ཇི་གསུངས་བསྒྲུབ་དགོས་ཟེར་བ་དེ་རེད། དེ་གནད་དོན་གཅིག་རེད་ད་རྒྱ་ནག་གཞུང་གི་དམིགས་ཡུལ་གཞན་དག་དེ་ད་གསལ་བོ་རེད་ཨ་ནི་ཁོ་ཆོས་ལུགས་ཀྱི་ཚོགས་སྡེ་ཚང་མ་ལ་དབང་བསྒྱུར་བྱེད་ཡ་དང་དགོན་སྡེ་ཚང་མ་ལ་ཨ་ནི་ཁོ་དོ་དམ་དང་ཁོ་རང་གི་ལག་པ་ན་ནི་ཁོ་ཚོད་འཛིན་བྱེད་ཡ་ཚང་མ་ཁོ་རང་གི་ཚོད་འཛིན་བྱེད་ཡ་དེ་བྱས་དེ་ནས་རིམ་བཞིན་ད་ཨ་ནི་ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་ཟེར་ཡ་དེ་འདྲ་བསྒྱུར། ད་གཅིག་ཆོས་ལུགས་ཀྱི་བྱ་གཞག་ཚང་མ་ནང་ལོགས་ལ་དམར་ཤོག་གི་ཤུགས་རྐྱེན་སླེབས། དེ་ནས་རིམ་བཞིན་ཨ་ནི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཟེར་ཡ་གི་ལས་འགུལ་སྤེལ། དེ་ག་ནང་བཞིན་དེ་ནས་རིམ་བཞིན་ཆོས་ལུགས་ཀྱི་སྲོལ་རྒྱུན་དང་ཆོས་ལུགས་ཀྱི་ངོ་བོ་དེ་ཨ་ནི་འགྱུར་བ་བཏང་ནས་དམར་ཤོག་གི་སྲིད་གཞུང་ལ་རྒྱབ་སྐྱོར་བྱེད་ཡ་དེ་འདྲ་གི་སྒྲིག་འཛུགས་ཤིག་དང་དེ་འདྲ་གི་ཚོགས་སྡེ་ཅིག་ཏུ་བསྒྱུར། དེ་ནས་རིམ་བཞིན་ནི་མི་མང་ནང་ལོགས་ནས་ཨ་ནི་ཆོས་ལུགས་ལ་དགའ་ཞེན་དང་ཆོས་ལུགས་ལ་དད་མོས་འགྲོ་ཡ་དེ་ཉམས་ཆགས་སུ་འགྲོ། དེ་ནས་རིམ་བཞིན་གྱིས་ཨ་ནི་ཆོས་ལུགས་ལ་ནུས་པ་མེད་པ་དང་ཆོས་ལུགས་སྤྱི་ཚོགས་ནང་ལ་ནུས་པ་མེད་པ་དེ་འདྲ་བཟོས། དེ་ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་རྡོག་རྡོག་དེ་རེད་དེ་འདྲའི་སྒང་ལ་ད་རེས་ལས་དོན་ཚོགས་འདུ་གི་ནང་ནས་ཆ་རྐྱེན་འདོན་རྒྱུ་དེ་ཚོ་ཚང་མ་དམིགས་ཡུལ་དེ་རང་སྒྲུབ་ཡ་གི་ཆེད་དུ་ཨ་ནི་ད་རེ་བ་འདོན་དགོས་ཡོད་ཡ་དང་ཨ་ནི་དམིགས་ཡུལ་སྒྲུབ་དགོས་ཡ་སོགས་པ་དེ་ཚང་མ་ཨ་ནི་མཐའ་མཇུག་གི་སླེབས་ས་དེ་དེ་རེད་ཞེས། ཡང་ཚོགས་འདུ་དེའི་ཐོག་ཏུ་རླབས་ཆེན་གྱི་མེས་རྒྱལ་ལ་དགའ་ཞེན་གྱིས། རྒྱ་ཆེའི་གྲྭ་བཙུན་དང་དད་ལྡན་མང་ཚོགས་ཚོར་མེས་རྒྱལ་གཅིག་གྱུར་དང་མི་རིགས་མཐུན་སྒྲིལ། སྤྱི་ཚོགས་བརྟན་ལྷིང་བཅས་ལ་སྲུང་སྐྱོབ་མཐའ་གཅིག་ཏུ་བྱེད་པར་ཁྲིད་སྟོན་དང། དར་ཆ་གསལ་སྟོན་གྱིས་ཁ་བྲལ་ཕྱོགས་གཏོགས་དང་འཐབ་རྩོད་མཐའ་གཅིག་ཏུ་བྱེད་དགོས་པ། ནུས་ཤུགས་ཡོད་རྒུ་བཏོན་ནས་སྤྱི་ཚོགས་བརྟན་ལྷིང་དང་སྲུང་སྐྱོབ་བཅས་བྱས་ཏེ། འགག་རྩའི་དུས་སུ་ནུས་པ་དངོས་འབྲེལ་ཐོན་པ་བྱེད་དགོས་པ། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་པོར་འཛུགས་པ་དང། བོད་ཀྱི་ས་གནས་དང་མེས་རྒྱལ་བར་གྱི་འབྲེལ་བའི་ལོ་རྒྱུས་སློབ་སྦྱོང་གཏིང་ཟབ་བྱེད་དགོས་པ། རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་སྦྱོང་བར་ཤུགས་སྣོན་རྒྱག་པ། མི་རིགས་ཁག་བར་གྱི་འགྲོ་འོང་དང་སྤེལ་རེས། མཉམ་འདྲེས་བཅས་ལ་སྐུལ་འདེད་གཏོང་བ་བཅས་བྱས་ནས་མོས་སེམས་ལྔ་རྒྱུན་ཆད་མེད་པར་གཏིང་ཟབ་ཏུ་དགོས་པའི་སྐོར་དང་ཆོས་ལུགས་ལས་རྒྱལ་ཁབ་ལ་གཅེས་དགོས་པ་སོགས་འཁོད་ཡོད་པའི་སྐོར་ནས་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ལ་བཅར་འདྲི་ཞུས་སྐབས་ཁོང་གིས་ཡང་མུ་མཐུད་དུ་གསུངས་དོན་འོ་རེད་ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་དེ་གསལ་བོ་རེད་ཁོ་རང་ལ་མཚོན་ན་གལ་ཆེ་ཤོས

རྒྱལ་ཁབ་ཁག་ཉེར་བརྒྱད་ཀྱི་ཆོས་དད་རང་དབང་རྩིས་མེད་རྡོག་རོལ་བཏང་བའི་བྱ་སྤྱོད་དང་གནས་སྟངས་ལ་ལྟ་ཞིབ་གནང་བའི་རྗེས་སུ་ཨ་རིའི་གཞུང་གི་སྲིད་ཇུས་དང་འབྲེལ་བའི་བསམ་འཆར་འདོན་སྤེལ་གནང་འདུག་ལ། ལྷན་ཚོགས་དེས་སྤྱི་ལོ་གཅིག་དགུ་གོ་དགུ་ལོ་ནས་བཟུང་འབྲེལ་ཡོད་ལ་སྙན་ཐོ་བཏོན་པའི་ནང་དུ། རྒྱ་ནག་ནི་ལོ་ངོ་ཉེར་ལྔའི་རིང་ཆོས་དད་རང་དབང་སྡུག་ཤོས་ཀྱི་མིང་ཐོའི་ནང་དུ་ཚུད་ཡོད་པའི་སྐོར་ཡང་འཁོད་ཡོད་པ་རེད།

གཙུག་གཡུ་ཞེས་པ་དེ་ཡིན་པའི་སྐོར་བཤད་ཡོད། དཔྱད་རྩོམ་དེ་འབྲི་མཁན་ནི Françoise Robin དང་བོད་མིང་ལ་ཆོས་ཉིད་དབང་མོ་ཟེར་བ་ཞིག་ཡིན་ཞིང། Françoise Robin ལགས་ནི་ཧྥ་རན་སི་རྒྱལ་ཁབ་ཀྱི་མི་རེད། ད་ལྟ་ཁོང་ནི་ཧྥ་རན་སི་གི INALCO ཞེས་པའི་སློབ་གྲྭ་ཆེན་མོ་གི་བོད་ཀྱི་སྐད་ཡིག་དང་རྩོམ་རིག་གི་དགེ་རྒན་ཡིན་ཞིང་ཁོ་མོའི་ཞིབ་འཇུག་གི་ཁྱབ་ཁོངས་ནི་དེང་རབས་བོད་ཀྱི་རྩོམ་རིག་དང་བོད་ཀྱི་གློག་བརྙན་གྱི་སྐོར་རེད། ཁོ་མོའི་གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་ནི་བོད་ཀྱི་བརྩམས་སྒྲུང་ཐོག་མ་མ་རེད། བོད་ཀྱི་བརྩམས་སྒྲུང་ཐོག་མ་ནི་གཙུག་གཡུ་རེད་ཅེས་རྩོད་པ་བྱེད་པའི་གཞི་འཛིན་ས་ནི་ནུབ་ཕྱོགས་ཀྱི་རྩོམ་རིག་གི་གཞུང་ལུགས་ཡིན་ཞེས་བཤད་ཡོད། ནུབ་ཕྱོགས་ཀྱི་རྩོམ་རིག་གི་གཞུང་ལུགས་ལྟར་ན་བརྩམས་སྒྲུང་སྒྲུབ་བྱེད་ཀྱི་ཆ་རྐྱེན་གཙོ་བོ་ཞིག་ནི་གྲོང་ཁྱེར་གྱི་འཚོ་བ་དར་རྒྱས་སུ་འགྲོ་བ་དང། ཆོས་ལུགས་ཀྱི་དད་པ་ཉམས་རྒུད་དུ་འགྲོ་བར་འབྲེལ་བ་ཧ་ཅང་ཆེན་པོ་ཡོད་པའི་སྐོར་བཤད་ཡོད། Françoise Robin ལགས་ཀྱིས་བསམ་བློ་གི་རྨང་གཞི་འདི་འདྲ་ཞིག་གི་ཐོག་ནས་ཁོ་མོའི་དཔྱད་རྩོམ་འདིའི་ནང་དུ་བོད་ཀྱི་བརྩམས་སྒྲུང་ནི་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་པ་ལས་བྱུང་བ་ཞིག་ཏུ་བསམ་ཆོག་པའི་སྤྱི་སྡོམ་བརྒྱབ་ཡོད་པའི་སྐོར་གཤམ་དུ་ངོ་སྤྲོད་བྱེད་རྒྱུ་ཡིན། འདིར་གསལ་བཤད་བྱེད་རྒྱུ་ཞིག་ལ་གཤམ་གྱི་ངོ་སྤྲོད་ནི་དཔྱད་རྩོམ་འདིའི་གོ་རིམ་ཇི་མ་ཇི་བཞིན་དུ་ཀློག་འདོན་བྱས་པ་ཞིག་མིན་པར་ང་ཚོའི་བརྗོད་གཞི་དང་འབྲེལ་བའི་ཐོག་ནས་དཔྱད་རྩོམ་འདིའི་ནང་དོན་ལ་ཕྱོགས་བསྒྲིགས་བྱས་པ་ཞིག་ཡིན་པ་མ་ཟད་དེ་རིང་གི་ང་ཚོའི་བརྗོད་གཞི་བརྩམས་སྒྲུང་ཟེར་བ་དེ་ནི་དཔེ་ཆ་ཞིག་གི་ཚད་ལོངས་པའི་བརྩམས་སྒྲུང་རིང་མོ་དེའི་རིགས་ལ་ཟེར་གྱི་ཡོད་པ་མ་གཏོགས་དཔེར་ན་དོན་གྲུབ་རྒྱལ་ལགས་ཀྱིས་བརྩམས་པའི་སད་ཀྱིས་བཅོམ་པའི་མེ་ཏོག་ལྟ་བུ་གི་སྒྲུང་རྩོམ་ཐུང་ཐུང་གི་རིགས་ལ་ཟེར་གྱི་མེད་པ་ནི་གསལ་བཤད་ཙམ་ཡིན། དེ་ཡང Françoise Robin ལགས་ཀྱིས་ཁོ་མོའི་དཔྱད་རྩོམ་དེ་འདི་ལྟར་འགོ་བཙུགས་ཡོད། བོད་ཀྱི་བརྩམས་སྒྲུང་ཐོག་མ་ནི་གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་རེད་ཅེས་པ་དེ་ནི་ད་ནི་བཤད་སྲོལ་ལྟ་བུ་ཞིག་ཏུ་གྱུར་ཡོད། གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་ནི་སྤྱི་ལོ་ཆིག་སྟོང་བདུན་བརྒྱ་ཉི་ཤུ་གི་ཡས་མས་སུ་བརྩམས་ཤིང། དེའི་རྩོམ་པ་པོ་ཞབས་དྲུང་ཚེ་རིང་དབང་རྒྱལ་ལགས་ནི་ཁོང་གི་དུས་སྐབས་དེའི་རིང་ལ་དབུས་གཙང་ཁུལ་གྱི་དབང་ཐང་ཆེ་ཤོས་ཀྱི་གྲས་ཀྱི་གཅིག་རེད། ཡིན་ནའང་དེང་རབས་ཀྱི་ཚིག་འགྲོས་ཀྱི་ཐད་ནས་བརྩམས་སྒྲུང་གི་རྩོམ་སྲོལ་ལ་ཚང་དགོས་པའི་ཁྱད་ཆོས་གང་དག་ཡིན་པའི་སྐོར་ལ་བསམ་བློ་ཞིག་བཏང་ཚེ། གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་ནི་བརྩམས་སྒྲུང་གི་རིགས་སུ་མི་གཏོགས། གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་དུ་མི་སྣ་གཙོ་བོ་དེའི་དཀའ་སྡུག་མྱངས་ཚུལ་བྲིས་ཡོད་པ་བདེན་པ་རེད་ལ། གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་ནི་དམག་འཁྲུག་དང་བརྩེ་བ། སྐྱབས་འགྲོ་བཅས་ཀྱི་ནང་དོན་གྱིས་ཁེངས་ཡོད་པའང་བདེན་པ་རེད། ཡིན་ནའང་ནུབ་ཕྱོགས་ཀྱི་བསམ་སྟངས་ལྟར་ན་གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་ལ་བརྩམས་སྒྲུང་གི་ཁྱད་ཆོས་གཙོ་བོ་དེ་ཚང་མེད་པར་འདོད། དེ་ནི་གང་ཟག་སྒེར་གྱི་རྙོག་འཛིང་གི་འཚོ་བ་གི་ཉམས་མྱོང་རྣམས་དུས་ཚོད་དང་གནས་སྟངས་ཀྱི་འགྱུར་བ་གི་ཁྲོད་ནས་མངོན་སུམ་དུ་མཚོན་ནུས་པ་ཞན་པ་དེ་རེད། གཞོན་ནུ་ཟླ་མེད་ཀྱི་གཏམ་རྒྱུད་ཀྱི་ནང་དུ་མི་སྣ་གཙོ་བོ་གི་བསམ་སྤྱོད་ལ་སྔོན་དཔག་བྱེད་ཐུབ་པ་དང་ཁོང་གི་མཛད་འཕྲིན་ལ་དུས་ཀྱིས་མི་ཟིན་པ་བཅས་ནི་དཔའ་བོ་གི་སྒྲུང་རིང་གི་རྩོམ་རིག་གི་ཁྱད་ཆོས་ཁོ་ན་ཞིག་ཡིན་པ་མ་གཏོགས་ནུབ་ཕྱོགས་སུ་ང་ཚོས་བརྩམས་སྒྲུང་ཟེར་བ་ཞིག་བཤད་བཞིན་པ་དེའི་ཁྱད་ཆོས་མ་རེད། ཡིན་ནའང་ལོ་རབས་བརྒྱད་ཅུ་གི་འགོ་སྟོད་དུ་དེང་རབས་བོད་ཀྱི་རྩོམ་རིག་དར་འགོ་ཚུགས་པ་ནས་བཟུང་རྩོམ་པ་པོ་ཚོས་བརྩམས་ཆོས་ཕུན་སུམ་ཚོགས་པ་མང་དག་ཅིག་དཔར་སྐྲུན་བྱས་པའི་ཁོངས་སུ་གསར་རྩོམ་དང་བཅོས་སྒྲུང་ཡང་ན་བརྩམས་སྒྲུང་ཟེར་བ་ལ་སོགས་པའི་སྒྲུང་རྩོམ་གྱི་རིགས་གསར་བ་ཞིག་འདུས་ཡོད་ཅིང། ང་ཚོས་འདིར་བླངས་བཞིན་པའི་བརྩམས་སྒྲུང་ཟེར་བ་འདི་ཡང་དེའི་ཁོངས་སུ་གཏོགས། སྒྲུང་རྩོམ་འདི་དག་ནི་རྒྱ་ནག་གི་ལུགས་སྲོལ་ལྟར་སྒྲུང་ཐུང་དང་སྒྲུང་འབྲིང། སྒྲུང་རིང་བཅས་རིགས་གསུམ་དུ་དགར་ཆོག་ཅིང་དེ་དག་གི་རིང་ཐུང་ནི་ཤོག་གྲངས་གསུམ་ནས་ཤོག་གྲངས་བདུན་བརྒྱ་གི་བར་ཡིན། ལྟོས་ས་ལྟོས་འཇོག་གིས་བཤད་ན་འདིར་བླངས་བཞིན་པའི་བརྩམས་སྒྲུང་ནི་བོད་ཡིག་ཏུ་ད་དུང་མང་བོ་མེད་པར་ཉེ་རབས་ཀྱི་དུས་སྐབས་འདིའི་རིང་ལ་བརྩམས་སྒྲུང་གི་དེབ་བཅུ་དགུ་ཙམ་ཐོན་ཡོད་ཅིང། དེ་དག་ལས་བརྩམས་སྒྲུང་གི་དེབ་ཆེས་ཐོག་མ་ནི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་གི་ལོར་དཔར་སྐྲུན་བྱས་འདུག་དེ་ནི་གཙུག་གཡུ་ཞེས་པ་དེ་རེད། གཙུག་གཡུ་ལ་ཤོག་གྲངས་སུམ་བརྒྱ་ར་བཞི་ཡོད་ཅིང། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་གི་ལོར་དེབ་གྲངས་ཉིས་སྟོང་ལྔ་བརྒྱ་དཔར་ཡོད། གཙུག་གཡུ་ནི་དེ་འདྲའི་བརྩམས་སྒྲུང་སྙན་པོ་ཞིག་བྱུང་བ་ནི་དེའི་གསོན་ཉམས་ལྡན་པའི་རྩོམ་སྲོལ་དང་སྒྲུང་གི་བྱུང་རིམ་རྙོག་འཛིང་ལྡན་པ་ཞིག་ཏུ་ཇུས་འགོད་བྱས་པ་དེ་ལ་རག་ལས་ཡོད་པ་ནི་ཐེ་ཚོམ་མེད་པ་ཞིག་རེད། རྩོམ་པ་པོའི་བརྩམས་སྒྲུང་དེ་ལ་ལོ་རྒྱུས་ཀྱི་རྒྱབ་ལྗོངས་བསྟན་མེད་ནའང། གནས་ཚུལ་ཁ་ཤས་ཀྱི་ཐོག་ནས་དེ་ནི་དུས་རབས་ཉི་ཤུ་ཡི་སྟོད་དུ་བྱུང་བའི་སྒྲུང་ཞིག་ཡིན་པའི་ལོ་རྒྱུས་བསྟན་ཡོད། གཙུག་གཡུ་གི་རྩོམ་པ་པོ་གླང་མདུན་དཔལ་འབྱོར་ནི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་གི་ལོར་འཁྲུངས་ཤིང་རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་གི་ཡང་ཚ་ཡིན་པ་ལྟར་ཁོང་ནི་ལྷ་ས་གི་སྐུ་དྲག་མཐོ་ཤོས་ཀྱི་གྲས་སུ་ཡོད་པས་གཙུག་གཡུ་གི་ནང་དུ་ཁོང་གིས་ལྷ་ས་གི་སྔར་སྲོལ་གྱི་སྤྱི་ཚོགས་ཁྲོད་ཀྱི་སྐུ་དྲག་གི་ཉི་མ་རེ་རེ་གི་འཚོ་བ་རྣམས་ཡང་དག་པ་ཞིག་ཞིབ་འབྲི་བྱེད་ཐུབ་པར་གྱུར་ཡོད། དེའི་ནང་དུ་དམ་ཚིག་མི་གཙང་ཞིང་ལྐོག་ཟ་རུལ་སུངས་དང་ཕྱོགས་རིས་འཐེན་འཁྱེར་གྱི་རྣམ་པ་མང་དག་ཅིག་བྲིས་ཏེ་ལྷ་ས་གི་མཐོ་རིམ་གྱི་སྤྱི་ཚོགས་ནི་ཇི་ཙམ་རུལ་སུངས་ཡིན་པ་འབུར་དུ་བསྟན་པ་དེས་ལོ་རབས་ལྔ་བཅུ་གི་ནང་གི་རྒྱ་ནག་གུང་ཁྲན་ཏང་གི་བཅིངས་འགྲོལ་ནི་ལུགས་མཐུན་ཞིག་ཡིན་པ་ཤུགས་སུ་བསྟན་ཡོད། གཙུག་གཡུ་གི་ནང་དུ་སྔ་མོ་གི་གྲོང་ཁྱེར་ལྷ་ས་དང་དེའི་འཇིག་རྟེན་པའི་འཚོ་བ་གི་རྣམ་པ་བཅས་གསོན་ཉམས་དོད་པོ་ཞིག་ཞིབ་འབྲི་བྱས་ཡོད་པ་དེས་གཙུག་གཡུ་ནི་དེ་འདྲའི་ཀློག་སྤྲོ་བོ་ཞིག་ཏུ་གྱུར་བ་ལ་ཐེ་ཚོམ་ག་ལ་ཡོད་དེ། ཡིན་ནའང་ཉིས་སྟོང་གཉིས་གི་ལོར་གཙུག་གཡུ་ནི་སྤྱིར་བཏང་དང་མི་འདྲ་བར། དེབ་གྲངས་དྲུག་སྟོང་དཔར་སྐྲུན་བྱས་ཡོད་པ་དེས། གཙུག་གཡུ་ནི་རྒྱ་ནག་གཞུང་གི་མི་དམངས་བཅིངས་གྲོལ་གྱི་དྲིལ་བསྒྲགས་དང་འབྲེལ་བ་ཡོད་པའི་རྒྱུ་མཚན་ཡང་འགྲེལ་བཤད་ཕྱོགས་ཙམ་ཞིག་བརྒྱབ་ཡོད་པར་འདོད་ཅེས་བཤད་ཡོད། དེས་ན་དཔྱད་རྩོམ་འདིའི་རྩོམ་པ་པོ་གིས་གཙུག་གཡུ་ཞེས་པ་དེ་ནི་བོད་ཀྱི་བརྩམས་སྒྲུང་ཐོག་མ་རེད་ཅེས་བཤད་དགོས་པའི་རྒྱུ་མཚན་ཅི་ཞིག་ལ་ཐུག་ཡོད་དམ་ཟེར་ན་ཁོ་མོས་དེར་འགྲེལ་བཤད་རྒྱག་རྒྱུར། བོད་ཡིག་གི་བརྩམས་སྒྲུང་ནི་ལོ་རབས་བརྒྱད་བཅུའི་སྐབས་སུ་རྒྱ་ནག་གཞུང་གི་རྒྱབ་སྐྱོར་གྱི་འོག་ཏུ་རྩོམ་སྲོལ་གསར་བ་ཞིག་གི་ངོ་བོ་གི་ཐོག་ནས་དར་འགོ་ཚུགས་ཏེ་བོད་ཡིག་ཏུ་གཞི་ནས་དེང་རབས་ཀྱི་རྩོམ་འགྲོས་ངོས་ལེན་བྱུང་བའི་མཚོན་རྟགས་ལྟ་བུ་ཞིག་ཏུ་གྱུར། ཡིན་ནའང་ཐོག་མའི་དམིགས་ཡུལ་ལྟར་ན་རྩོམ་རིག་གི་ལག་ཆ་འདི་བརྒྱུད་དེ་བོད་མི་རིགས་དང་དེའི་ལོ་རྒྱུས། སྤྱི་ཚོགས། རིག་གཞུང། ཆབ་སྲིད་བཅས་ཀྱི་སྐོར་ལ་གཞུང་གིས་ངོས་བཞེས་ཡོད་པའི་ལྟ་ཚུལ་རྣམས་དྲིལ་བསྒྲགས་བྱེད་ཆེད་ཅིག་ཏུ་རེ་བ་བརྒྱབ་ཡོད་མོད། ཡིན་ནའང་བོད་ཀྱི་རྩོམ་པ་པོ་ཚོས་ཐབས་མཁས་ཀྱི་སྒོ་ནས་དེའི་ཁ་ལོ་ནི་གཙོ་ཆེ་བར་ཁོང་ཚོ་རང་ཉིད་ཀྱིས་བོད་ལ་འཛིན་པའི་ལྟ་ཚུལ་མཚོན་ཐབས་ཀྱི་ཕྱོགས་སུ་བསྒྱུར་ཡོད། ཁོང་ཚོའི་བརྩམས་ཆོས་ཀྱི་ཁྲོད་དུ་བོད་དང་འབྲེལ་བ་མེད་པའི་བརྗོད་བྱ་ནི་ཧ་ཅང་དཀོན་པོ་ཞིག་ཡིན། བོད་ཀྱི་སྤྱི་ཚོགས་ནི་འདས་དང་ད་ལྟ་གང་དུའང་གཙོ་ཆེ་བར་གྲོང་གསེབ་དང་འབྲོག་སྡེ་ཡི་ངོ་བོར་ཆགས་པ་དེས། བོད་དུ་བཅོས་སྒྲུང་དང་བརྩམས་སྒྲུང་དར་ས་གི་མཆོག་གྱུར་གྱི་ཁོར་ཡུག་དང་སྤྱི་ཚོགས་ཀྱི་གྲལ་རིམ་དེ། གྲོང་ཁྱེར་གྱི་འཚོ་བ་དང་འབྱོར་ལྡན་གྲལ་རིམ་ཆགས་ཐུབ་མ་བྱུང། མཇུག་མཐར། ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོ་བར་དུ། བོད་མི་ཚོའི་སེམས་སུ་གཞན་དང་མི་མཚུངས་བའི་རང་གཞན་བརྗེ་བའི་མ་གྱུར་སེམས་ཅན་ཐམས་ཅད་དགོན་པའི་བླ་མེད་ཀྱི་ཆོས་དད་ཅིག་ཡོད་པ་དེས། བརྩམས་སྒྲུང་འབྲི་སྲོལ་གྱི་འཕེལ་རྒྱས་ལ་འགོག་རྐྱེན་ཐེབས་ཡོད་པ་ནི་བཤད་མ་དགོས་པ་ཞིག་རེད། རྩོམ་རིག་གཞུང་ལུགས་པ་ཚོ་ལྟར་ན། བརྩམས་སྒྲུང་གི་དར་རྒྱས་ནི་ཆོས་ལུགས་ཀྱི་དད་པ་ཉམས་རྒུད་དུ་འགྲོ་བར་འབྲེལ་བ་ཆེ་བར་འདོད། དེར་བརྟེན། བོད་ཀྱི་བརྩམས་སྒྲུང་ནི་རྒྱ་ནག་གིས་བོད་ལ་དབང་སྒྱུར་བྱས་བ་ལས་བྱུང་བ་ཞིག་ཏུ་བསམ་ཆོག་ལ། དེ་ལས་ཁྱབ་ཆེ་རུ་བཏང་ན། བོད་ཀྱི་བརྩམས་སྒྲུང་ནི་བོད་འདི་ཉིད་དུས་རབས་གསར་བ་ཞིག་ཏུ་སླེབས་པའི་མཚོན་རྟགས་སུ་བརྩི་ཆོག། གཞན་ཡང་འདིར་གླེང་བར་འོས་པའི་གལ་ཆེ་ཞིང་རྩོད་གཞི་ཅན་གྱི་རྒྱུ་རྐྱེན་གཞན་ཞིག་ནི་སྐད་ཡིག་གི་སྐོར་རེད། བོད་ཡིག་མིན་པའི་སྐད་ཡིག་གཞན་དུ་བརྩམས་པའི་རྩོམ་ཡིག་དེ་དག་ལ་བོད་ཀྱི་ངོ་བོ་ཇི་ཙམ་ལྡན་མིན་གྱི་ཐད་ལ་རྩོད་པ་རྒྱུན་རིང་བརྒྱབ་པ་འདི་ནི་བོད་མི་ཚོས་མི་སེར་སྤེལ་བའི་རྗེས་ཀྱི་སྐད་ཡིག་དང་མི་རིགས་ཀྱི་ངོ་བོ་གི་སྐོར་གྱི་རྩོད་པ་གི་ཐོག་ལ་ཕུལ་བའི་ལག་སྐྱེས་ཤིག་རེད་ཟེར། བརྗོད་གཞི་ཚ་བོ་འདི་ནི་ཐད་ཀར་ཆབ་སྲིད་ཀྱི་གནད་དོན་ལ་ཐུག་གི་ཡོད་སྟབས་ད་ནི་རྩོད་པ་དེ་བཏང་སྙོམས་སུ་བཞག་ཚར་ཡོད་ཅེས་མདོར་ན་ཁོང་གིས་རྒྱ་ནག་གཞུང་གི་དབང་སྒྱུར་ནི་བོད་དུ་བརྩམས་སྒྲུང་དར་བའི་རྒྱུ་རྐྱེན་ཞིག་ཏུ་ངོས་འཛིན་བྱས་ཡོད་ཅིང། བརྩམས་སྒྲུང་གི་རྩོམ་སྲོལ་ལ་ཚང་དགོས་པའི་ཁྱད་ཆོས་གཙོ་བོ་ཞིག་ནི་མི་སྒེར་གྱི་འཚོ་བ་གི་རྙོག་འཛིང་གི་ཉམས་མྱོང་རྣམས་དུས་ཚོད་དང་གནས་སྟངས་ཀྱི་འགྱུར་བ་གི་ཁྲོད་ནས་མངོན་སུམ་དུ་མཚོན་ཐུབ་པ་ཞིག་དགོས་པའི་སྐོར་བཤད་ཡོད། བོད་ནང་སློབ་གྲྭ་གི་གུང་སེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་ཕྲུག་ཚོ་ལ་ཁྱིམ་དུ་ཟབ་སྦྱོང་གི་རིགས་སྤྲོད་ཀྱི་ཡོད་མེད་ཀྱི་ཐད་ལ་ལྟ་རྟོག་བྱེད་ཀྱི་ཡོད་འདུག་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་དང། ཉི་ཧོང་གི་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་ཉེ་དུས་ཉི་ཧོང་གི་ནང་ང་ས་ཡོམ་གྱི་གོད་ཆག་གི་ཁྲོད་གནོད་སྐྱོན་ཕོག་པ་རྣམས་ལ་གདུང་སེམས་མཉམ་སྐྱེད་བྱས་ཡོད་སྐད། ཨ་མེ་རི་ཀའི་ཕྱོགས་ནས་རྒྱ་གར་དང་མཉམ་འབྲེལ་གྱི་སྒོ་ནས་རྒྱ་གར་དང་ཞི་བདེའི་རྒྱ་མཚོ་གི་བརྟན་ལྷིང་དར་སྤེལ་གཏོང་རྒྱུ་རེད།